རེད་པ་ད་ཡ་ཞི་ཡ་སོ་ཆེ་རེད་ཤག་ཨོ་ཀེ་རེད་པ་ད། དེ་ནས་ཉིས་སྟོང་དྲུག་ལ་ཡང་ཡང་བསྐྱར་ད་བོད་དམངས་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བཞི་རེད་ཨཱ་ཡང་བསྐྱར་སྤྱི་འཐུས་ནང་ལོགས་ལ་འདེམས་ཐོན་བྱུང་ཨཱ་ནི་དེ་དུས་ད་ང་ཚོ་ཚོགས་གཙོ་འོས་བསྡུ་བྱས་པའི་སྐབས་ལ་རྣམ་པ་ཚོ་མང་ཆེ་མཁྱེན་གྱི་ཡོད་རེད་ཨཱ་ནི་ཀརྨ་ཆོས་འཕེལ་ལགས་དང་ང་གཉིས་གཉིས་ལོ་གཉིས་རེ་ཕྱེད་ཀ་ཕྱེད་ཀ་བྱས་དགོས་ཐུག་ཡས་དེ་ད་འོས་འདྲ་མཉམ་ཐེངས་མ་གསུམ་བཞི་ཆགས་བྱས།

ཨང། དེ་དུས། ད་འདི་ནང་ལོགས་ནས་ང་ཚོ་ད་ལྟ་ཅིག་དེ་དུས་མ་ཇུ་ཊི་ལ་ལ་དཀའ་ངལ་ཆེན་པོ་འཕྲད་བསྡད་ཡོད་རེད་ད་བསམ་ཡས་གླིང་གཞིས་ཆགས་གཏོར་ཡག་གི་སྐད་ཆ་དེ་མང་པོ་ཅིག་སླེབས་དུས་དུས་ཙམ་པ་ལོ་གཉིས་རེ་འགའ་ལ། ཨ་ནི། དེ་དུས་ང་གཅིག་པོ་མ་རེད་ད་འགན་ཁྱེར་མཁན་གཙོ་བོ་འགྲོ་དུས་ངས་ཅིག་ཁྱེར་ག་རེ་ཟེར་སྤྱི་འཐུས་ནང་ལོགས་ནས་ང་རྒན་པོ་རེ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་སྤྱི་འཐུས་གཡུ་སྒྲོན་ཨོ་དགའ་ཚང་ལགས་ཡོད་རེད་སྤྱི་འཐུས་ཨཱ་ཙརྱ་ཡེ་ཤེས་ཕུན་ཚོགས་ལགས་ཡོད་རེད་སྤྱི་འཐུས་ཆོས་སྐྱོང་དབང་ཕྱུག་ལགས་ཡོད་རེད་སྤྱི་འཐུས་རྡོ་རྗེ་བདེ་བ་ཚང་ལགས་ཡོད་རེད་བྱས་ཙང་ཨ་ནི་ས་གནས་ཀྱི་ད་བོད་ཀྱི། འགོ་འཛིན་རིམ་པ་གཉིས་ཤིག་བྱུང་ཡོད་རེད་ཨ་ནི་བརྒྱ་དཔོན་ཕུན་ཚོགས་ལགས་རེད་ཨ་ནི། ད་ཁོང་ཚོ་ཕ་གའི་ས་གནས་འདི་ད་གཞིས་ཆགས་གཏོར་ཡག་གི་སྐད་ཆ་དེ་ཤུགས་ཆེན་པོ་ཞེ་པོ་ཅིག་སླེབས་ཀྱི་ཡོད་དུས་ཙམ་པ་ད་འདིའི་ཆེད་དུ་ང་ཚོ་དཔེར་ན་དེའི་སྐབས་ཀྱི་གཞུང་དེ་ཀོང་རེས་ཀྱི་གཞུང་ཡིན་དུས་ཙམ་པ་ལ་ད་སོ་ནིའ་གྷན་དྷི་ཇི་ནས་བྱས་ནས་དེའི་སྐབས་ཀྱི་ཨ་ནི་ཅིག་ནང་སྲིད་བློན་ཆེན་ཤིབ་རཱཇ་པ་ཏེལ་ཨ་ནི་གྲོང་ཁྱེར་བློན་ཆེན Urban Development Minister ཇཱའི་པཱལ་རེ་ཌི་ཨ་ནི་ལྡི་ལི་གི Chief Minister། ཤི་ལ་ཌིག་ཤིཊ་ཐེངས་མང་པོ་མཇལ་བ་རེད་འདི་འདྲ་བྱས་ནས་ཤི་ལ་ཌིག་ཤིཊ་ཐེངས་མང་པོ་མཇལ་བ་རེད་ཁོང་རྣམ་པ་ཚོ་ལ་ཐེངས་མ་གཅིག་གཅིག་མཇལ་བ་རེད་རྒྱ་གར་ཕྱི་སྲིད་ལས་ཁུངས་དང་ནང་སྲིད་ལས་ཁུངས་དང་ཁོང་རྣམ་པ་ཚོའི་གི་ལངས་ཕྱོགས་ཡག་པོ་ཞེ་པོ་ཅིག་བཟུང་ན་ཁྲིམས་ཁང་གཏུགས་བསྡད་པའི་གནས་ཚུལ་ཡིན་དུས་ཙམ་པ་ལ་ཡང་རྒྱ་གར་གི་ཁྲིམས་རྩོད་པ་ད་སྐད་གྲགས་ཆེ་རེ་ཆེ་ཙམ་མ་ཇུ་ཊི་ལ་གི་དོན་དག་ལ་ཡང་གཏུགས་པ་རེད་ད་ལྡི་ལི High Court ལ། ཆེས་མཐོའི་ཁྲིམས་ཞིབ་ཁང་ད་མངའ་སྡེ་གི་ནང་ནས་ཁྲིམས་ཁང་ཆེ་ཤོས་ཆགས་ཀྱི་ཡོད་རེད་པ། དེ་ནང་གཏུགས་བསྡད་ཡོད་རེད་དེའི་ནང་ལོགས་ལ་ད་ཐེངས་མ་མང་པོ་གང་འདྲ་དེ་ལ་ཉན་ཞིབ་མེད་ན་མ་གཏོགས་བྱེད་ཀྱི་ད་དེ་ལ་ཡར་བཅར་བྱས་གང་འདྲ་ཐ་མ་ཐ་མ་དེ་ད་གཏོར་མ་དགོས་པ་ཞིག་བྱུང་ཡོད་རེད་དེ་དུས་ད་ང་ཚོ་ཚང་མ་ལོག་ནུས་པ་མཉམ་སྤུངས། སྐབས་དེ་དུས་ཀྱི་སྤྱི་འཐུས་དང་སྐབས་དེ་དུས་ཀྱི་ས་གནས་འགོ་འཛིན་དོན་གཅོད་ཡོད་རེད་ཨ་ནི་སྐབས་དེ་དུས་ཀྱི་བརྒྱ་དཔོན།